ཁོ་ཚོས་ནི། ཁོ་ཚོ་ཡིས་ང་ལས་ཀྱི་དབང་གིས་དེ་ལྟ་བུ་ང་ལ་གནོད་པ་བྱས་པ་རེད། ང་ཡིས་དམིགས་གཏད་བྱས་ཀྱིས་ནི་ཁོ་ཚོ་གནོད་པ་བྱས་ནས་སྡིག་པ་བསགས་པ་རེད། སྡིག་པ་དེ་ཡི་དབང་གིས་ཁོ་རང་དམྱལ་བ་ན་འགྲོ་གི་རེད། ཅེས་སྨྲ་བར་བྱེད་ཀྱི་འདུག་དེས་ཁོ་ཚོ་དམྱལ་བ་ན་མ་འགྲོ་བར་ཤོག། ཁོ་ཚོས་ནི། ལས་ངན་པ་དེ་ལྟ་བུའི་འབྲས་བུ་དེ་མ་སྨིན་བར་ཤོག་ང་ལ་སྨིན་བར་ཤོག་གསུངས་སོ་ནམ་ཞེས་བོས་དེ་འདྲ་སྙིང་རྗེ་སྒོམ་དགོས་རེད། བྱམས་སྙིང་རྗེ་མ་ཉམས་པ་དང། བྱང་ཆུབ་སྒྲུབ་པ་ལ་སྤྲོ་ཤུགས་མ་ཉམས་པར་བྱས་ནས་གནོད་བྱེད་དང་སྡུག་བསྔལ་ཕྲ་མོ་ཙམ་ལ་ཡང་ཁོང་ཁྲོ་མི་བྱེད་པ་རྟགས་ཀྱི་མེད་སྙམ་དུ། སྤྲོ་བ་བསྒོམ་པ་དང་བཟོད་པ་བསྒོམ་པ་ལ་སྙིང་སྟོབས་ཆེན་པོ་བསྐྱེད་དོ། དེ་ཡང་གནོད་བྱེད་ལ་ཁྲོ་བ་མི་བྱ་སྙམ་པས། སེམས་མི་འཁྲུག་ཙམ་གྱིས་གར་ཡང་མི་ཕྱིན་པས། ཐབས་མཁས་ཀྱི་ཁྲོ་བྱེད་ལ་བརྟེན་ནས་སྙིང་སྟོབས་བསྐྱེད་དགོས་ལ། ད་སྔ་གནོད་སྐྱེལ་དེ་ལ་ཁྲོ་གི་མེད་གསུངས་ས་རང་བཞིན་དེ་ཙམ་གྱིས་བཟོད་པའི་ཕར་ཕྱིན་རྫོགས་གི་མ་རེད། དེ་ཡི་ཚུལ་ནི་རང་གི་ལུས་ལོངས་སྤྱོད་ལ་གནོད་པ་བྱེད་པ་ཅི་བྱུང་ཡང་དེ་དག་ལ་དེ་ལྟར་བསམ་སྟེ། དཔེར་ན་རང་གི་མ་རྒན་མོ་ཞིག་ཡོད་པ་དེ་གདོན་གྱིས་བརླམས་པས། དྲན་པ་རྣལ་དུ་མི་གནས་པར་སྨྱོ་ནས་ཕན་འདོགས་པའི་གཉེན་རྣམས་ལ་ལྷག་པར་གནོད་པ་བྱེད་ཅིང། བུ་རང་ལ་ཡང་ཚིག་ངན་སྨྲ་བ་དང། བརྡེག་འཚོག་སོགས་བྱས་པ་ནའང་ཟད། མ་རྒན་དེ་ལ་ཁོང་ཁྲོ་མི་སྐྱེ་བ་མ་ཟད་ལྷག་པར་ཡང་སྙིང་རྗེ་སྐྱེས་ནས། ང་ཡི་མ་རྒན་མོ་དེ་ཐབས་གང་གིས་ནད་གདོན་དེ་ལས་ཐར་བར་ནུས་སྙམ་དུ་དེ་ཡི་ཐབས་ལ་བརྩོན་པར་བྱེད་པ་ལྟར། ཨོ་དེ་དཔེ་བཞག་རེད། དཔེར་ན་ང་རང་ཚོས་གནོད་སྐྱེལ་དེ་ལ། ཁྲོ་གི་མེད་སོ་སོ་རྣམས་ཀྱིས་ནི་སེམས་མི་འཁྲུག་གི་མི་འཁྲུག་ཙམ་གྱིས་ཕན་གི་མ་རེད་ཟེར། སེམས་ནང་ལོགས་བསྡུས་བྱས་ནི་ད་ང་ཁོ་ལ་ཁྲོ་གི་མེད་སོ་སོ་རྣམས་དེ་ཙམ་གྱིས་བཟོད་པའི་ཕར་ཕྱིན་རྫོགས་གི་མ་རེད། རང་གི་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་ག་ཚོད་གནོད་པ་བྱེད་ཁ་ཡོང་པ་ཡིན་ནའི། དཔེར་ན་ང་རང་ཚོ་ཚེ་འདི་མ་རྒན་སོ་སོ་མ་གཅིག་ལ་རང་མ་གཏོགས་བུ་སོ་སོ་མ་གཏོགས་མེད་བྱས། མ་རྒན་དེ་སྨྱོ་བྱས་ནས་རང་དབང་མེད་པར་སྨྱོ། ཕན་ཐོགས་བྱེད་ཁ་ཡོང་གི་མི་ཚང་མ་ཐམས་ཅད་ལ་རྒྱ་འདྲེ་བརྒྱབ།

སོ་སོ་ལ་རྡུང་རྡེག་ཁ་ཡོང་གི་འདུག་ན་ཡང་སོ་སོ་ཉེས་དག་གཏོང་ཁ་ཡོང་གི་འདུག་ན་ཁོ་སྨྱོན་པ་རེད་མ་གཏོགས་ཁོ་ལ་རང་དབང་ནི་མེད་པ་རེད་བ་ཁོ་གདོན་ཞུགས་བསྡད་རེད་བ། ད་ས་གདོན་ཞུགས་བསྡད་ཡོད་ཙང་གདོན་ཞུགས་པ་དེ་ལ་ཡར་དྲག་ཡག་གི་ཐབས་ཤེས་བྱས་ནི་མ་གཏོགས་ནི་ཁོ་ལ་རྒྱ་འདྲེ་རྒྱག་གི་མ་རེད། དེ་ཡིན་ཙང་སེམས་ཅན་ཐམས་ཅད་ང་རང་ཚོ་ལུས་ལོངས་སྤྱོད་དགེ་རྩ་ལ་སོགས་པ་ཚང་མ་ཐམས་ཅད་ལ་གནོད་པ་བྱེད་ཁ་ཡོང་འཕྲོག་ཁ་ཡོང་གི་འདུག་ན་ཡང་སེམས་ཅན་རྣམས་ཀྱང་རང་དབང་ཡོད་མ་རེད་ཉོན་མོངས་པའི་གདོན་གྱིས་ཟིན་པ་རེད། སེམས་ཅན་ཐམས་ཅད་ཉོན་མོངས་དབང་དུ་འགྲོ་བ་རྐྱང་རྐྱང་རེད་དང་ཉོན་མོངས་དབང་དུ་མ་འགྲོ་ན་ཁོང་ཁྲོ་བྱེད་ཀྱི་མ་རེད་བ། གཞན་ལ་གནོད་པ་བྱེད་ཀྱི་མ་རེད་བ། དེ་ཡིན་ཙང་ཉོན་མོངས་པས་རང་དབང་མེད་པར་བྱས་ནས་ང་ཚོར་གནོད་པ་བྱེད་པ་རེད་དེ་ལ་ཡང་ང་ཚོ་ནི་ཉོན་མོངས་དང་བྲལ་ཡག་ཐབས་ཤེས་མ་བྱས་ཅེ་ན་ད་ལྟ་སེམས་ཅན་ལ་གཅིག་ལན་གཉིས་ལན་བྱས་ནས་རྒྱ་འདྲེ་རྒྱག་གི་འདུག་ན་ཡང་ན་ཐབས་སྐྱོ་པོ་ཞེ་དྲག་རེད། ད་ལྟ་རང་ལ་གནོད་བྱེད་དུ་སྣང་བའི་སེམས་ཅན་དེ་རྣམས་ཀྱང་རང་གི་མ་རྒན་ཤ་སྟག་ཡིན། མ་རྒན་དེ་ནི་ཉོན་མོངས་པའི་གདོན་གྱིས་བརླམས་ནས། རང་དབང་མེད་པར་སྐྱོན་ཉེས་དེ་ལྟར་བྱས་པ་ལ། བདག་ཁོང་ཁྲོ་བྱེད་དུ་ག་ལ་རུང། ཧོ། དེ་ཚོ་ཉོན་མོངས་པའི་གདོན་ཞག་རང་དབང་མེད་པར་སྨྱོ་བྱས་ནས་ནི། རང་ལ་གནོད་པ་བྱེད་ག་ཡོང་དེ་ད་ལྟའི་ཁོང་ཁྲོ་བྱེད་པ་ཡིན་ན་དེ། སོ་སོ། ཡིད་མ་དག་པ་ཅིག་རེད། ལྷག་པར་ཡང་སྙིང་རྗེའི་གནས་སུ་འདུག་པས་ལྷག་པར་དུ་ཡང་སྙིང་རྗེ་བསྒོམས་ནས། དེའི་རྒྱུད་ལ་ཉོན་མོངས། ཉོན་མོངས་དེ་དང་ག་དུས་ཅིག་ཁ་བྲལ་ཐུབ་ཡོང། ཉོན་མོངས་ག་དུས་སྤོང་ཐུབ་ཡོང། ཁོང་རང་དབང་ཁྱོན་ནས་མི་འདུག། སྨྱོན་པ་དེ་ལས་ག་དུས་དྲག་ཡོང་ན་བསམ་བསམ་རྣམ་པ་བྱེད་འོ་དེ་སྒོམ་དགོས་རེད་ཟེར་ཐབས་གང་གིས་མ་གྱུར་དེ་རྣམས་ཉོན་མོངས་པའི་གདོན་དེ་ལས་ཐར་བར་བྱ་སྙམ་དུ་ཕན་པ་བསྒྲུབ་པའི་ཐོག་ལ་འབད་དགོས་སོ། ཡང་འདི་དག་གིས་བདག་ལ་གནོད་པ་བྱས་པའི་སྡུག་བསྔལ་མྱོང་བ་དེས་བདག་གི་སྔོན་གྱི་ལས་ངན་རྣམས་ཟད་པར་འགྱུར་ཞིང། གནོད་པ་དང་སྡུག་བསྔལ་དེ་དག་བདག་གིས་བཟོད་པར་བྱས་པས་བདག་གི་བྱང་ཆུབ་ཀྱི་ཚོགས་མྱུར་དུ་རྫོགས་པར་འགྱུར་བ་ན་དོན་དུ་བདག་གི་སྡིག་སྒྲིབ་སྦྱོང་བ་དང་ཚོགས་རྫོགས་པའི་གྲོགས་སུ་གྱུར་འདུག་པས། ཨ། དེ་འདྲ་ཡིན་ཙང་ང་རང་ཚོར་གནོད་པ་བྱེད་ག་ཡོང་གི་སེམས་ཅན་དེ་དག་གིས། ཨ། ཉོན་མོངས་པའི་གདོན་གྱིས་རང་དབང་མེད་པར་ང་རང་ཚོར་གནོད་པ་བྱེད་ག་ཡོང་བ་རེད། དེ་ཡིན་ཙང་ཉོན་མོངས་ཀྱི་གདོན་དེ་དག་ག་དུས་བྲལ་ཡོང་དེ་དང་བྲལ་བར་བྱེད་དགོས་བསམ་བསམ་རྣམ་པ་ཅིག་བྱེད། དེ་ཙམ་གྱིས་མ་ཟད་པ། གནོད་པ་བྱུང་བ་དེ་ཡིན་ན་སྔོན་གྱི་ལས་ཉིད། རང་གི་ལས་ངན་གྱི་འབྲས་བུ་རེད། ལས་ངན་གྱི་འབྲས་བུ་ཡིན་ཙང་ཁོ་ཡིས་ཚུར་གནོད་པ་བྱེད་པ་དེའི་བཀའ་དྲིན་ལ་བརྟེན་ནས་ངའི་ལས་ངན་གྱི་འབྲས་བུ་དེ་སྨིན་བྱས་ཟད་པ་རེད། ཨ། གནོད་པ་དེ་དག་ཡིན་ན་ཨ་ནི་ད་ལྟ། བཟོད་པར་བྱེད་པ་ཡིན་ན་སོ་སོ་དེ་ལ་བཟོད་པ་སྒོམ་ཐུབ་པ་ཡིན་ན་དེ་ནི་སངས་རྒྱས་ཀྱི་གོ་འཕང་མྱུར་དུ་ཐོབ་ཡས་ཀྱི་རྒྱུ་ལ་འགྲོ་གི་རེད། དེ་ཡིན་ཙང་གནོད་པ་ག་ཚོད་མང་བ་དང་གནོད་པ་བྱེད་ག་ག་ཚོད་ཡོང་བ་ཙམ་གྱིས་ང་ཡི་བྱང་ཆུབ་སྒྲུབ་པའི་རོགས་བྱེད་ག་ཡོང་བ་རེད། ཐབས་ཤེས་བྱེད་ག་ཡོང་བ་རེད། བླ་མ་ལས་བཀའ་དྲིན་ཆེ་གི་རེད་སངས་རྒྱས་ལས་བཀའ་དྲིན་ཆེ་གི་རེད། དཀོན་མཆོག་གསུམ་ལས་བཀའ་དྲིན་ཆེ་གི་རེད་ད་དེ་ལས་བཀའ་དྲིན་ཆེ་ཞིག་ཁྱོན་ནས་ཡོད་མ་རེད་བསམ་བསམ་རྣམ་པ་བྱེད་བཀའ་དྲིན་སྒོམ་ཡས། སྐྱེས་རབས་ལས་གསུངས་པ་རེད་པ་བདག་གི་སྡིག་སྦྱང་ཕྱིར་དུ་ཞུགས་འདྲ་ལ་ཟེར། གནོད་བྱེད་ཡོད་པ་ཚང་མ་ད་ཆ་རང་གི་སྡིག་པ་སྦྱོང། རང་ཉིད་ཚོགས་བསགས་པའི་ཆེད་དུ་ནི་ཕྱི་ནང་ནས་སོ་སོར་གནོད་པ་བྱེད་ག་ཡོང་བ་རེད། དེ་ཡིན་ཙང་སངས་རྒྱས་གོ་འཕང་སྒྲུབ་པ་ལ་དེ་དག་མེད་ན་ཐབས་ཤེས་ཡོད་མ་རེད་པ། ཐབས་ཤེས་མེད་པ་ཡིན་ཙང་སངས་རྒྱས་གོ་འཕང་སྒྲུབ་ག་ཡོང། སངས་རྒྱས་ཀྱི་གོ་འཕང་ལག་ཏུ་གཏད་ག་ཡོང་མཁན་དེ་ངོ་མ་བྱེད་ཀྱི་ཡིན་ན་གནོད་བྱེད་དེ་རེད། སོ་སོར་གནོད་པ་བྱེད་ག་ཡོང་གི་དེ་མིན། གྲོགས་སུ་འདུག་པས་ཡེ་སེམས། གནོད་བྱེད་དུ་སྣང་བ་དེ་དག་ནི་བླ་མའི་སྤྲུལ་པ་ཞིག་ཡིན་ནམ་ཇི་ལྟར་ཡང། བདག་གི་དགེ་བའི་བཤེས་གཉེན་དུ་འདུག་སྙམ་པ་དང། འོ་གནོད་པ་བྱེད་ག་ཡོང་གི་དེ་ཚོ་དངོས་གནས་དྲང་གནས་བྱེད་ཀྱི་ཡིན་ན་སོ་སོའི་དགེ་བའི་བཤེས་གཉེན་རང་རེད་ཤག་རང་གི་བླ་མ་རང་རེད་འདུག་བསམ་བསམ་རྣམ་པ་བྱེད་དེ་དག་ནི་བདག་ལ་ཕན་བྱེད་དང། བདག་དེ་དག་ལ་གནོད་བྱེད་དུ་སོང་འདུག་གོ་སྙམ་དུ་བསྒོམ་མོ་ཟེར། སྒོམ་ཚུལ་དེ་དག་ནི་བཞི་བརྒྱ་པ་ལས། ཁྲོས་ཀྱང་འབྱུང་པོས་བཟུང་བ་ལ། སྨན་པ་འཁྲུག་པ་མིན་པ་ལྟར་ཟེར། འོ་དེ་ཟེར་དུས་ཁྲོས་ཀྱང་འབྱུང་པོས་བཟུང་བ་ལ། རང་གི་མ་ཞིག་ནི། འབྱུང་པོ་གིས་ཟིན་ནས།

ཨོ་དེ་ཡིས་ང་རང་ཚོ་སེམས་ཅན་གྱི་གཞན་ལ་གནོད་པ་བྱེད་ཁག་ཡོད་མེད་ཚང་མ་ཐམས་ཅད་ཉོན་མོངས་པ་ཡི་སྒོ་ནས་བྱེད་ཆོག་རེད་མ་གཏོགས་ཁོ་རང་རང་ལ་རང་དབང་ཡོད་མ་རེད་བ། ང་རང་ཚོ་ཁོ་ཡི་རྒྱུད་ལ་སེམས་པ་དེ་མེད་ན་ནི་དབྱུག་པ་གཅིག་ཡོད་པ་ཡིན་ནའི་ང་ཚོ་མགོ་ལ་གཞུ་གི་མ་རེད་བ། ཁོས་ང་ཚོའི་མགོ་ལ་དབྱུག་པ་གཞུ་ག་ཡོང་ཡ་དེ་ཁོ་ཡི་རྒྱུད་ཀྱི་ཉོན་མོངས་པ་དེའི་ཁོང་ཁྲོ་དེ་ཡིས་བསྐུལ་བྱས་ནས་ང་ཚོ་དབྱུག་པ་གཞུ་གི་ཡོད་རེད་བ། ད་ང་ཚོ་འཁྲུག་ས་དེ་སུར་འཁྲུག་དགོས་རེད་ཟེར་ན་ནི་ཁོ་ཡི་རྒྱུད་ཀྱི་ཉོན་མོངས་དེ་ལ་འཁྲུག་དགོས་རེད། ཁོའི་རྒྱུད་ཀྱི་ཉོན་མོངས་དེ་ལ་འཁྲུག་དགོས་མ་གཏོགས་ཁོ་རང་ལ་ཁོང་ཁྲོ་ཟ་ཡ་ཡོད་མ་རེད། ད་དངོས་སུ་གཞུ་མཁན་དེ་ནི་ཁོ་ཡིས་གཞུ་གི་འདུག་ཁོའི་རྒྱུད་ཀྱི་ཉོན་མོངས་དེ་རེད་མི་འདུག་ཁོ་ཡིས་གཞུ་གི་འདུག་ཟེར་ན། ང་རང་ཚོས་དངོས་སུ་ཐད་ཀའི་ཉེས་རྡུང་གཏོང་མཁན་དེ་དབྱུག་པ་དེ་རེད་བ་ཨ་ནི་དབྱུག་པ་དེ་ལ་ཁོང་ཁྲོ་ཟ་གི་རེད། ཡང་ན་ནི་དབྱུག་པ་དེ་ལ་ཁོང་ཁྲོ་ཟ་དགོས་ཀྱི་རེད། ཡང་ན་དབྱུག་པ་དེ་མ་རེད་ཁོ་ཡི་ལག་པ་གྱིས་དབྱུག་པ་དེ་ཡར་བཅག་པ་རེད་ཟེར་གི་འདུག་ནའང་ནི་ཁོའི་ལག་པར་ཁག་ཡོད་མ་རེད་ཁོ་ཡི་རྒྱུད་ཀྱི་ཉོན་མོངས་པ་ཡིས་མ་བཞག་ཅེས་ང་ཚོ་དེ་ཉེས་རྡུང་བཏང་བ་རེད་ཟེར་ཉོན་མོངས་ཡིག་དུས་དུ་འཁྲུག་དགོས་རེད། འོ་དེ་སྲིད་རེད། ཐུབ་པས་ཉོན་མོངས་དགྲར་གཟིགས་ཀྱི་ཉོན་མོངས་དང་འབྲེལ་གང་ཟག་མིན་ཟེར་ཏེ། ཡང་ཐུབ་པ་སངས་རྒྱས་བཅོམ་ལྡན་འདས་དེས་སེམས་ཅན་རྒྱུད་ལ་ཡོད་རྒྱུའི་ཉོན་མོངས་དེ་རེད་མ་གཏོགས་སེམས་ཅན་ཁོ་རང་གི་ང་ཚོའི་གཉེན་རེད་མ་གཏོགས་དགྲ་མ་རེད། ད་དགྲ་ངོ་མ་དེ་ག་རེ་རེད་ཟེར་ན་ཁོ་ཡི་རྒྱུད་ཀྱི་ཁོང་ཁྲོ་དེ་རེད། ཁོང་ཁྲོ་དེ་མེད་པར་བཟོ་དགོས་རེད། ཧོ་ཉོན་མོངས་དང་འབྲེལ་གང་ཟག་མིན་ཟེར་དེ་རེད། སློབ་དཔོན་ཟླ་བ་གྲགས་པས་ཀྱང། འདི་ནི་སེམས་ཅན་སྐྱོན་མིན་གྱི་འདི་ནི་ཉོན་མོངས་རྣམས་ཀྱི་སྐྱོན། རྣམ་པར་དཔྱད་ནས་མཁས་པ་རྣམས་སེམས་ཅན་དག་ལ་ཁྲོ་མི་བྱེད་ཟེར། ཧོ་དཔལ་ལྡན་ཟླ་བ་ཡིས་དེ་གསུངས་པ་རེད་བ་འདི་ནི་སེམས་ཅན་སྐྱོན་མིན་གྱི་ཟེར། སེམས་ཅན་ང་ཚོ་ལ་གནོད་པ་ག་ཚོད་བྱེད་ག་ཡོད་པ་ཡིན་ནའི་སེམས་ཅན་གྱིས་བྱས་པ་མ་རེད། སེམས་ཅན་སྐྱོན་མ་རེད། སུའི་སྐྱོན་རེད་ཟེར་སེམས་ཅན་རྒྱུད་ལ་ཡོད་རྒྱུའི་ཉོན་མོངས་པ་ཁོང་ཁྲོ་དེ་གྱིས་བྱས་པ་རེད། དེ་འདྲ་སོ་སོར་བརྟགས་ནས་ནི་མཁས་པ་རྣམས་ཀྱིས་སེམས་ཅན་ལ་འཁྲུག་རྒྱུ་ཡོད་མ་རེད་ཉོན་མོངས་ལ་འཁྲུག་དགོས་རེད་ཟེར་སྐྱེས་རབས་ལས་ཀྱང་གང་ཞིག་རང་གི་ཆོས་ཉམས་མི་སེམས་པར་བདག་གི་སྡིག་སྦྱང་ཕྱིར་ནི་ཞུགས་འདྲ་ལ་ཟེར་དེ་གསུངས་འདུག་ཨང། གང་ཞིག་རང་གི་ཆོས་ཉམས་མི་སེམས་པར་ཟེར་མི་གང་ཞིག་ང་རང་ཚོ་ལ་སུས་རྒྱ་སྒྲོག་རྒྱག་ག་ཡོང་བ་དང་ང་ཚོ་ལ་གནོད་པ་བྱེད་ག་ཡོང་བ་དེ་ཡིན་ན་རང་གི་ནི་དགེ་རྩ་མང་མྱོང་འདུག་གོ་འདྲ་རང་གི་དགེ་རྩ་ཉམས་པ་དེ་བློས་བཏང་བྱས་ནས་ང་ཚོ་ཡང་ནི་སྡིག་པ་སྦྱོང་བའི་རོགས་པ་བྱེད་ག་ཡོང་བ་རེད། ང་རང་ཚོ་ལ་སྡིག་པ་སྦྱོང་བའི་རོགས་པ་བྱེད་ག་ཡོང་བ་རེད། བདག་གི་སྡིག་སྦྱང་ཆེད་དུ་ཞུགས་འདྲ་ལ། དེ་ལའང་བདག་གིས་བཟོད་པར་མི་བྱེད་ན་དེ་ལས་གཞན་པའི་དྲིན་མེད་ཅི་འདྲ་ཞིག། དེ་ཡོད་ས་ང་རང་ཚོ་དྲིན་མེད་ལྟ་བུ་བྱས། མི་རྒྱུ་དག་མེད་པ་ནམ་ཅིག་རེད། ཁོ་ཡིས་ང་ཚོར་རོགས་བྱེད་ག་ཡོང་བ་རེད། ང་ཚོའི་རོགས་ག་རེ་བྱས་པ་རེད་ཟེར་ན་ང་ཚོ་ལ་སྡིག་པ་སྦྱོང་རོགས་བྱེད་ག་ཡོང། ང་ཚོ་ལས་ཚོགས་བསགས་རུ་ཇ་ག་ཡོང། ང་ཚོ་སངས་རྒྱས་ཀྱི་གོ་འཕོ་འགྲོ་བའི་ཐོག་ཤི་ཇ་ག་ཡོང། དེ་ཡོང་དུས་གོ་ལ་ང་ཚོ་བཟོད་པ་མི་འགོང་བ་ཅིག་ཁོ་ལས་ཁོང་ཁྲོ་ཟ་ནི་ཕག། ཁ་ཏིག་ལྕགས་ཀ་ཡིན་ན་ཨ་ནི་མི་དྲན་མི་ཟིན་རྒྱུ་ཐག་མི་གཅད་ཅི་རེད། དྲན་གསོའི་རྩ་ནི་བྱེད་མི་ཁེ། དྲི་ལས་ལོག་པར་རྒྱལ་བ་རེད། སུ་བཀའ་དྲིན་ཆེ་བ་དེ་མ་སོང་བ་ཅི་ནི། ཕག་ཨ་ནི་དྲི་ལས་ལོག་པར་རྒྱལ་བ་རེད་ཟེར་གྱི་མི་རེད། ཧུམ། ཅི་དྲག་ཤེས་ཟེར་ཞེས་གསུངས་པའི་དོན་ནོ། ཡང་རང་གིས་སྙིགས་འཁོར་སྙིང་འདྲ་མྱངས་པར་བྱས་པའི་གནོད་བྱེད་མགྱོགས་ན། ལྷའི་སྣོད་ཀྱི་རྒ་ཤི་རྒ་ཤི་ཀའི་རང་གི་སྙིང་ཁུར་མྱོང་བས། རྒ་ཤི་རྒ་ཤི་ཡི་རང་གི་སྙིང་སྒྲ་མྱོང་པར་བྱེད་པ། འོ་དེ་འདྲ་ཡི་སྣོད་ཀྱིས་སྦྱངས་སོང་ན་དེ་ལ་ཡང་ཁོང་ཁྲོ་མི་བྱ་བ་མ་ཟད། དེས་ནི་བདག་གི་སྙིང་ཁུར་སྙིང་སྒྲ་ཅིག་འཆི་བ། སྐྱིད་པ་གྲོ་བྱེད་དང། བདག་འཁོར་བར་འཁོར་བ་ལས་ཉུང་དུ་ཐར་བར་བྱེད་པའི་དགེ་བའི་བཤེས་གཉེན་དུ་བསྡོད་པའི་དྲིན་ཤིན་ཏུ་ཆེ་བོ་དབུགས་སྙུང་དུ་འགོང་བར་བྱ་སྲིད། དེ་འདྲ་ཡི་སར་སྙིང་ཁུར་སྙིང་སྒྲ་མྱོང་པར་བྱེད་པ་ལ་སོགས་པ་སྣོད་ཀྱིས་ཡོང་གི་འདུག་ན་འོ་སྣོད་ཀྱིས་དེ་ལྟ་བུ་སྟེ། ཨོ་དེ་ནས། རང་གི་རྙེད་བཀུར་སྙན་གྲགས་ལ་སོགས་པ་ཡིན་ན་ང་རང་ཚོ་འཁོར་བ་ནང་འཆིང་བྱེད་རེད་པ། འཁོར་བ་ནང་ཡར་ཐར་མ་བཅུག་གི། འཁོར་བ་འཁོར་བཅུག་གི་རེད་པ། ཨོ་དེ་ཚོ་དེ་ནི་འཁོར་བ་ལས་གྲོལ་བྱེད་ཀྱི་གྲོལ་བྱེད་རེད། བདག་གིས་འཁོར་བ་ལས་ཡར་མྱུར་དུ་ཐར་པར་བྱེད་པའི་དགེ་བའི་བཤེས་གཉེན་རེད། ཨོ་དེ་ཚོ་བསམ་བྱས་ནས་བསྒོམ་དགོས་རེད། དེ་ནི་སྤྱོད་འཇུག་ལས། དེ་ཕྱིར་རྟགས་ཀྱི་ལྟོས་སོགས་ནི་ཞེས་ཕྱིར་གང་དག་ཉིད་ནས་པ། དེ་དག་བདག་ནི་ངེས་གསུང་དུ། སྟོང་བ་གསུང་ཕྱིར་ཞུས་མིན་ནམ། སོ་སོའི་རྙེད་བ་རྣམས་མ་འགྲོ་བས་ཀྱི་ནི་ཐོགས་ཤེས་ཀྱི་ག་ཡོང་པ་རེད། བདག་ནི་གྲོལ་བ་དོན་གཉིས་ལ་གཉིད་དུ་བཀུར་སྟི་ཕྱིར་མི་འགུགས། གང་དག་བདག་ཅི་གྲོལ་བྱེད་པ་དེ་ལ་བདག་གིས་ཇི་ལྟར་གྲོལ། བདག་ནི་སྡུག་བསྔལ་སྦྱོར་སྒྲོལ་ལ་སངས་རྒྱས་ཅི་ནས་བྱེད་བློ་ཞེས། མི་གཏོང་སྒོ་འཕར་ཉིད་གྱུར་པ་དེ་ལ་བདག་ནི་ཇི་ལྟར་ཁྲོ་ཞེས་གསུངས་པའི་དོན་ནོ། དེ་ལྟར་བསམས་ནས་མ་རྒན་སེམས་ཅན་སུ་ལ་ཡང་ཁྲོ་བའི་སེམས་སྐད་ཅིག་ཀྱང་མི་བསྐྱེད་ཅིང། གནོད་བྱེད་ཅི་བྱུང་ཡང་ཤིན་ཏུ་གཅེས་པ། ཡིད་བཞིན་གྱི་ནོར་བུ་ལྟ་བུ་དང་དགེ་བའི་བཤེས་གཉེན་དུ་བལྟས་ལ། མཆོད་པ་དང་གནོད་ལན་དུ་ཕན་པ་སྒྲུབ་སྟེ། མ་རྒན་རྣམས་ཀྱི་སྡིག་སྒྲིབ་དང་སྡུག་བསྔལ་ཐམས་ཅད་རང་གི་རྒྱུད་སྟེང་དུ་བླངས། མ་རྒན་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་དང་སྡུག་བསྔལ་ཐམས་ཅད་རང་གི་རྒྱུད་སྟེང་དུ་བླངས།

དེ་ནས་སྲོག་གཅོད་ཀྱང་ཟེར་དེ་ཡིན་ན་སྲོག་གཅོད་པ་དེ་ཡིན་ན་ད་སྡུག་ཤོས་སྡུག་ཤོས་དེ་ང་ཚོ་སྲོག་འཕྲོག་ག་ཡོང་དགོས་རེད་པ་དེ་སྡུག་ཤོས་དེ་རེད་པ། ཨོ་དེ་ལ་ཡིན་ནའི་ནི་མི་འཁྲུགས་ཟེར་དེ་ལ་ཕར་མི་འཁྲུགས་ཟེར། གནོད་ལན་ཕན་པ་སྒྲུབ་བྱེད་པའི་ཟེར་གནོད་པའི་ལན་ལ་ནི་ཕན་པ་འབའ་ཞིག་སྒྲུབ་དགོས་རེད་ཟེར། སྒྲུབ་བྱེད་པའི་བཟོད་པའི་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས་ཟེར་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད། བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས།

ཉེས་སུ་མེད་པར་འཁོར་ཞིང་ལྕི་བ་སློང་པ་ཡིན་པས་ན་ལྕི་རྒུ་ཞེས་མོང་ཚིལ་དུ་བྱའོ། ཁོང་སོང་ལྕི་རྒུ་ཟེར་ངེས་ད་གྲངས་ཀ་དགུ་མ་ཡིན་པར་མོང་ཚིལ་ལས་བཞག་ན་འགྲིག་རེད། ཡང་ན་སྡོད་ཁང་ནས་ཕྱིར་ཕོ་ནི་ཁོང་སོང་དུ་ལྕི་བ་གསུམ་བཅད། གཟུགས་ཁང་ནས་ཕྱིར་ཕོ་ནི་ཁོང་སོང་དུ་ལྕི་བ་གསུམ་བཅད། གཟུགས་མེད་ཁང་ནས་ཕྱིར་ཕོ་ནི་ཁོང་སོང་དུ་ལྕི་བ་གསུམ་བཅད་ནས་སོང་རེ་སོང་རེ་བྱས་པས། གསུམ་གསུམ་དགུ་བྱས་ན་འགྲིག་གི་རེད། གདམས་ངག་དེ་ཡིས་རྒྱལ་སྲས་ཀྱི་བཟོད་པ། སྙིང་སྟོབས་རླབས་པོ་ཆེ་བསྐྱེད་ཚུལ་ནི་གཙོ་བོར་བསྟན་ནས་བཟོད་པ་གསུམ་གྱི་གྲངས་དང། མིང་དངོས་སུ་མ་གསུངས་ཀྱང་དོན་གྱིས་ཚང་སྟེ་ཟེར། གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ། ནམ་རྒྱུན་ང་རང་ཚོས་གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་ཟེར་མཁན་དེ་དེ་འདྲ་ཅིག་སོང་གཏོང་རྒྱུ་ཡིན་པ་རེད། ཚུར་གནོད་པ་བྱེད་ག་ཡོང་གི་འདུག་ན་ཁོ་ལ་གནོད་པ་བྱེད་རུང་གི་མ་རེད་ཟེར་གི་རྒྱུ་མཚན་རྣམ་པ་སྣ་ཚོགས་གསུང་བ་དེ། གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ། དཔེར་ན་ང་ཚོས་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགར་ཅི་ཞིག་གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་ཅི་ཞིག་ཕན་ཟེར་རྒྱལ་སྲས་ཞི་བ་ལྷས་དེ་གསུངས་པ་རེད་བ། ཁོ་ཡིས་ཚུར་གནོད་པ་བྱེད་ཀ་ཡོང་གི་འདུག་ན་སོ་སོའི་དེ་གནོད་བྱེད་དེ་ནི་མེད་པ་བཟོ་བའི་ཐབས་ཤེས་ཡོད་རེད་ཡོད་མ་རེད། ཐབས་ཤེས་ཡོད་པ་ཡིན་ན་ཁོ་ལ་མི་དགའ་བྱེད་དགོས་ཡག་མི་འདུག་ཁོ་ཐབས་ཤེས་བྱས་ཀྱང་འགྲིག་རེད། ཐབས་ཤེས་མེད་པ་ཡིན་ན་ཁོ་ལ་མི་དགའ་བྱས་ནས་ཁོང་ཁྲོ་ཟ་སྡོད་པ་ཡིན་ནའི་སོ་སོ་ལྡོག་ཕྱོགས་རེད་མ་གཏོགས། མེད་པ་ནི་བཟོ་བའི་གེགས་ཡོད་ཡ་མ་རེད། ཨོ་དེ་སོང་ཅི་ནས་སོང་ལོང་གཏོང་བ་དེས་ན་སྣོད་ཁྱེད་ལ་འཇིབ་མི་ནུས་པའི་བཟོད་པ་སེང་སྟེ་ཡིན་པ་རེད། སྡུག་བསྔལ་གཏོང་ལེན་གྱི་བཟོད་པ་སེང་སྟེ། སྡུག་བསྔལ་གཏོང་དུ་སླེབས་པ་སེང་སྟེ་སྡུག་བསྔལ་ག་ཟེ་བྱང་མ་ཙང་ཆེ་ཁི་སི་སེ་ཡ་ན་ཡོད་ཅེ་ནས། སྐྱུར་བ་སྒྲིབ་པ་སེལ་བར་གྱི་ཁུ་བ་པ་ལ་སྙིང་རྗེ་ཆེ་བདེ་ལ་ཟེ་ཞིག་དགེ་ལ་དགའ་སིག་དུ་དབང། སྡུག་བསྔལ་བྱུང་བ་སོང་ཚོ་ཨ་ནི་ཁུ་བ་ལ་སྐྱུར་བ་བྱེད་ཀྱི་རེད། སྡུག་བསྔལ་མ་བྱུང་བ་བྱས་ནས་སྐྱིད་པོ་ཤ་སྟག་བྱས་པ་ཡིན་ན་འཁོར་བ་ལ་སྐྱོ་བ་མ་སྐྱེས་བྱས་ནས་ནི་ཐ་མ་ཉིད་ཟུང་དུ་འཇུག་པ་རེད། སྡུག་བསྔལ་ཆེན་པོ་བྱུང་བ་ཡིན་ན་འཁོར་བ་ལ་སྐྱོ་བ་སྐྱེས་ནས་འཁོར་བ་ཟེར་མཁན་ཡོད་ཚད་དེ་འདྲ་རེ་བྱ། སྡུག་བསྔལ་གྱི་རང་བཞིན་རེད་ཤག་སོ་སོ་འདྲ་མིན་བྱས་ནས་འཁོར་བ་ལས་ཐར་འདོད་ཀྱི་བློ་དེ་ཅིག་སྐྱེ་ཐུབ་ཀྱི་རེད། ད་ནི་ང་རང་གི་ང་རྒྱལ་དེ་སེལ་ཐུབ་ཀྱི་རེད་སྡུག་བསྔལ་བྱུང་བ་ཡིན་ན། ད་ལྟ་ནི་བྱས་ན་རང་ཉིད་ལ་སྡུག་བསྔལ་བྱུང་བ་དེ་བཞིན་དུ་སེམས་ཅན་ལ་སྡུག་བསྔལ་དེ་ལྟ་བུ་དེ་དང་དེ་ལྟ་བུ་ཡོད་རེད་སོ་སོ་འདྲ་མིན་བྱས་ནས་སྙིང་རྗེ་སྐྱེ་གི་རེད། སྡུག་བསྔལ་མི་འདོད་ན་བདེ་བ་འདོད་པ་རེད། སྡུག་བསྔལ་གྱི་རྒྱུ་དེ་སྡིག་པ་མ་བསགས། བདེ་བ་འདོད་པ་ཡིན་ན་བདེ་བའི་གྱི་རྒྱུ་དེ་དགེ་བ་སྒྲུབ་ཟེར་ནས་བདག་རེ་ཟུང་ས་ཁྲ་མི་བྱེད་ཅེས་ནས་སྡིག་སྤོང་དགེ་སྒྲུབ་ལ་དགའ་བ་དེ་འདྲ་ཡོང་གི་རེད་ཟེར་དེ་ཚང་མ་ཐམས་ཅད་སྡུག་བསྔལ་གྱི་ཡོན་ཏན་རེད་གསུངས་པ་རེད་བ། འོ་དེ་འདྲ་བྱས་ནས་དང་དུ་ལེན་པ་དེ

ཐུན་མིན་དུ་སྐྱོང་བ་ལ་སོགས་པ་ལ་དེ་ནི་མོས་པ་ཆེན་པོ་བྱས་ཏེ་ཁོ་ལ། ག་ཚད་ཡིན་ནའི་སེམས་ཀྱིས་བཟོད་ནས་ཆོས་ལ་ག་ཚད་བྲོ་བ་ཡིན་ནའི་སེམས་ཀྱིས་དཔེ་བཟོད་ཐུབ་པ་འདྲ་པོ་ཅིག། དཀའ་སྤྱད་བྱེད་ཐུབ་པ་འདྲ་པོ་ཅིག་འོ་དེ་ལ་ཆོས་ལ་ངེས་སེམས་ཀྱི་བཟོད་པ་ཟེར། འོ་དེ་གསུམ་པོ་དེ་ཡིན་པ་རེད། བཞི་པ་བརྩོན་འགྲུས་ལ་སློབ་ཚུལ་ནི། བླ་མ་ལྷ་སྒོམ་བཞིན་པའི་སྒོ་ནས་དེ་ལྟར་བསམ་སྟེ་བདག་གིས་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་བརྩོན་འགྲུས་རྣམ་པ་གསུམ་གྱི་ཉམས་ལེན་ལ། ཚུལ་བཞིན་དུ་སློབ་པར་བྱའོ། བརྩོན་འགྲུས་གསུམ་ནི་གོ་ཆའི་བརྩོན་འགྲུས་དགེ་བའི་ཆོས་སྡུད་ཀྱི། དགེ་བ་སྡུད་པའི་བརྩོན་འགྲུས་སེམས་ཅན་གྱི་དོན། དོན་ལ་སྤྲོ་བའི་བརྩོན་འགྲུས་རྣམས་སོ། དེ་ལ་ཡོན་ཏན་ཐམས་ཅད་བརྩོན་འགྲུས་ཀྱི་རྗེས་སུ་འགྲོ་ཞིང། ལེ་ལོའི་དབང་དུ་སོང་ན་ཚེ་འདིའི་དོན་ཡང་མི་འགྲུབ་ན་བྱང་སེམས་ཀྱི་སྤྱོད་པ་རླབས་པོ་ཆེ་ལ་སློབ་པ་དང་དེ་མཐར་ཕྱིན་པ་ཇི་ལྟར་འོང་སྙམ་དུ་ཕན་ཡོན་དང་ཉེས་དམིགས་བསམས་ནས་བརྩོན་འགྲུས་སྒོམ་པ་ལ་སྤྲོ་ཤུགས་བསྐྱེད། བརྩོན་འགྲུས་གསུམ་དེ་གོ་ཆའི་བརྩོན་འགྲུས་ཟེར་དེ་ཇི་ལྟུང་བ། གུ་ཆ་བཀུག་པ་སེ་ལུས་ལ་གུ་ཆ་བཀུག་པ་ཟིན་ཏེ། དམག་དེ་འདྲ་ལས་གྲོལ་ཏེ་གུ་དང་རང་གི་ལུས་ལ་གུ་ཆ་བཀོད་པ་ཡིན་ན་ནི། གཞན་གྱིས་མཚོན་ཏེ་རང་གི་ལུས་ལ་ཟུལ་དུ་མར་བ། དེ་ལ་གུ་ཆ་བརྩོན་འགྲུས་ཟེར། ད་རྒྱ་སྲིད་ཀྱི་སྤྱོད་པ་ལ་སྤྱོད་དེ་གུ་ལ་ནི་སྤྱན་བཟང་གཉིས་སྣུམ་པ་སྣ་ཚོགས་ཀྱི་དེ་ཁྲིད་འོང་སྟེ་དེ་ཚང་མ་ཐང་ཆེན་ལ་བས་མི་སྐྲག་བར་བྱེད་པ་དེ། གུ་ཆ་བརྩོན་འགྲུས་སེང་གེ་ཡིན་པས་གུ་ཆ་བརྩོན་འགྲུས། རྒྱའི་བསྡུ་བ་བརྩོན་འགྲུས་སེང་ཡིན་ཏེ་སེང་གེ་ཀྱི་དོན་དུ་དགེ་བ་མང་པོ་བསགས་པ་ལ་བས་དཀའ་སྤྱད་བཟོད་ཐུགས་མཁས། འོ་དེ་ཡི་དགེ་བ་བསྡུ་བའི་བརྩོན་འགྲུས། སེམས་ཅན་གྱི་དོན་ལ་སྤྲོ་བའི་བརྩོན་འགྲུས། དེ་ཐམས་ཅད་ལ་བརྩོན་འགྲུས་རྗེས་སུ་འགྲོ་བ་དང་ལེ་ལོའི་དབང་དུ་སོང་ན་ཚེ་འདི་ཡི་དོན་ཡང་མི་འགྲུབ་ན་བྱང་སེམས་ཀྱི་སྤྱོད་པ་རླབས་པོ་ཆེ་ལ་སློབ་པ་དང་དེ་མཐར་ཕྱིན་པ་ཇི་ལྟར་འོང་བ་སྙམ་དུ་ཕན་ཡོན་དང་ཉེས་དམིགས་བསམ་ནས་བརྩོན་འགྲུས་སྒོམ་པ་ལ་སྤྲོ་ཤུགས་བསྐྱེད། སྒོམ་ཚུལ་དངོས་ནི་བསྐལ་པ་ཆེན་པོ་སྟོང་དང། ལེ་ལོའི་དབང་དུ་སོང་ན་ནི་ཚེ་འདི་ཡང་དོན་མི་འགྲུབ་ཟེར་ཏེ་ང་རང་ཚོ་ལེ་ལོའི་དབང་དུ་སོང་ན་ཡོན་ཏན་ག་རེ་ཞིག་གིས་མི་འོང་བ། ལེ་ལོ་སྲིང་སྟེ་ལེ་ལོ་གསུམ་ཡོད་རུང་བ། རྗེས་ལུས་ཀྱི་ལེ་ལོ་སྲིང་སྟེ། བྱ་བ་ཉིད་ཤེས་ཀྱི་ལེ་ལོ་སྲིང་སྟེ། གཞོན་པའི་ལེ་ལོ་སྲིང་ལེ་ལོ་གསུམ་ཡོད་རེད། རྗེས་ལུས་ཀྱི་ལེ་ལོ་སྲིང་སྟེ། དགེ་བ་ཅི་དྲུག་གོ་སོང་སོ་ནམ་ཅི་ནི་ཕག་ཕག་ཕག་སྦྱང་བ་དེ། དཔེ་ཆ་ལྟ་མཁན་ཡིན་ན་ཡང་ང་དཔེ་ཆ་ཅི་ལྟ་གོ་སོང་སོ་ནམ་ཅི་སོང་གཉིས་ཕག་སྦྱང།

དེ་འདྲ་ལ་སྤྱང་སྤྱང་ཀོ་ཀོ་བྱས་ནས་ཆོས་ཕྱོགས་ནས་མ་འགྲོ་མཁན་དེ་བྱ་བ་ངན་ཞེན་གྱི་ལེ་ལོ་ཟེར་མཁན་དེ་རེད། ཞུམ་པའི་ལེ་ལོ་ཟེར་མཁན་དེ་སོ་སོ་ཡི་སེམས་པ་ཞུམ་བྱས། ང་དེ་ལྟ་བུ་ཐུབ་པ་མི་འདུག་སོ་སོ་རྣམས་ཀྱིས་བློས་བཏང་བཞག་མཁན་དེ། ད་ང་ནི་འཇོན་པ་མི་འདུག་སོ་སོ་རྣམས་ཀྱིས། དེ་བས། མཐོ་པོ། བྱང་ཆུབ་སེམས་དཔའ་མཐོ་པོ་དེ་འདྲ་ཅིག་ཡིན་ན་ཉན་ལེ་རེད་དེ་ང་འཇོན་ཡས་མི་འདུག་སོ་སོ་རྣམས་ཀྱིས་གཡུག་བཞག་མཁན་དེ། ཞུམ་པའི་ལེ་ལོ་ཟེར་མཁན་དེ་ལེ་ལོ་གསུམ་པོ་དེ་ང་རང་ཚོ་བྱ་བ་ག་རེ་བསྒྲུབ་པ་ཡིན་ནའི་གནོད་བྱེད་མཁན་དེ་ལེ་ལོས་བྱས་པ་རེད། ལེ་ལོ་ཟེར་མཁན་དེ་བྱེད་པ་ཡིན་ན་ནི། ང་རང་ཚོ་བྱ་བ་ཅི་ཡང་འགྲུབ་ཐུབ་མ་རེད་བྱ་བ་ལས་སླ་པོ་ཆུང་ཆུང་ཅིག་ཡིན་པ་ཡིན་ན་ནི་འགྲུབ་ཐུབ་མ་རེད་ལེ་ལོའི་དབང་དུ་སོང་བ་ཡིན་ན། ཚེ་འདི་ཡང་དོན་མི་འགྲུབ་ཟེར་འདུག་ཨང་ཚེ་འདིའི་དོན་ཙམ་ཅིག་ནི་ལེ་ལོའི་དབང་དུ་སོང་ན་ང་རང་ཚོ་འགྲུབ་ཡ་མི་འདུག་ཨང། ངའི་སྒོམ་ཚུལ་དངོས་ནི་བསྐལ་པ་ཆེན་པོ་སྟོང་དང་ཡུན་མཉམ་པའི་ཉིན་ཞག་བསགས་པའི་ཟེར། བསྐལ་པ་ཆེན་པོ་གྲངས་མེད་པ་གསུམ། བྱེ་བ། བྱེ་བ་ཕྲག་འབུམ་འགྱུར་གྱིས་སེམས་ཅན་གཅིག་གི་སྡུག་བསྔལ་སེལ་བའི་ཆེད་དུ། སེམས་ཅན་དམྱལ་བ་ཁོ་ནར་གནས་ནས་སངས་རྒྱས་ཐོབ་པའི་ཕྱིར་ན། སངས་རྒྱས་ཐོབ་པར་གྱུར་ན་ཡང་ཟེར་སྤྲོ་བར་བྱས་ནས་ཟེར། སེམས་ཅན་གཅིག་གི་དོན་དུ་ཡང་དེ་ལྟ་བུ་བྱེད། བཟོད་ཐུབ་པར་བྱེད། གོ་ཆའི་བརྩོན་འགྲུས་ཟེར་མཁན་དེ་ཡིན་པ་རེད། བསྐལ་པ་སྟོང། བསྐལ་པ་སྟོང་ཕྲག་གཅིག་དང་ཡུན་མཉམ་པའི་ཉིན་ཞག་ཡར་བསགས་བྱས་ནས་བསྐལ་པ་སྟོང་ཕྲག་གཅིག་པོ་དེ་ཉིན་ཞག་གཅིག་ལ། བརྩིས། དེ་ཡར་བསགས་བྱས་ནས་བསྐལ་པ་གྲངས་མེད་གསུམ། འོ་དེ་བསྐལ་པ་གྲངས་མེད་གསུམ་པོ་དེ། བྱེ་བ་ཕྲག་འབུམ་འགྱུར་གཅིག་ལ་བྱོས་བྱས་ན། སེམས་ཅན་གཅིག་གི་སྡུག་བསྔལ་སེལ་བའི་ཆེད་དུ། སེམས་ཅན་དམྱལ་བ་ཁོ་ན་ན་བསྡད་ནས་སངས་རྒྱས་ཐོབ་པར་གྱུར་ན་ཡང་སྤྲོ་བར་བྱས་ཏེ། རྫོགས་བྱང་གི་ཆེད་དུ་བརྩོན་པར་བྱེད། སེམས་ཅན་གཅིག་གི་དོན་དུ་ཡང་བྱས་ན་བསྐལ་པ་འབུམ་ཕྲག་དག་གྲངས་མེད་བྱས་ནས་དམྱལ་བ་ན་བསྡད་དགོས་བྱུང་སོང་ན་ཡང་སེམས་ཅན་དེ་ཡི་དོན་མ་གྲུབ་ཀྱི་བར་དུ་བདེ་སྐྱིད་ཡིད་གསུམ་སོགས་གྲངས་མེད་ཅིག་བྱས་ནས

ཡང་བློ་གྲོས་མི། ཁྱོད་བྱང་ས་ལས་གསུངས་པ་དེ་ཡིན་ཟེར། ཡང་བློ་གྲོས་མི་ཟད་པའི་མདོ་ལས་གསུངས་པ་ལྟར་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡན་ཆད་ལ་ཞག་གཅིག་ཏུ་བྱས་པའི་ཞག་སུམ་ཅུ་ལ་ཟླ་བ། དེ་བཅུ་གཉིས་ལ་ལོ་བྱས་པའི་ལོ་འབུམ་སོང་བ་ན་བྱང་ཆུབ་ཀྱི་སེམས་གཅིག་བསྐྱེད། སངས་རྒྱས་གཅིག་ཐོབ། མཐོང་ལ་ཟེར། དེ་འདྲ་བ་གང་གཱའི་ཀླུང་གི་བྱེ་མ་སྙེད་གྲངས་དང་མཉམ་པའི། གྲངས་དང་མཉམ་པ་གཅིག་གིས་སེམས་ཅན་གཅིག་གི་སེམས་དང། སྤྱོད་པ་བཤིག་ལ་དེ་ལྟ་བུའི་ཚུལ་གྱིས་སེམས་ཅན་ཐམས་ཅད་ཀྱི་སྲས་དང་སྤྱོད་པ་བཤིག་པར་བྱ་དགོས་ཀྱང་ཞུམ་པ་སྐད་ཅིག་ཀྱང་མི་བྱེད་པར་བརྩོན་པ་ཐག་ཆོད་པར་བྱའོ་སྙམ་པ་དང། ཕར་ཕྱིན་བསྡུས་པ་ལས་ཀྱང་སྔ་ཕྱིའི་འཁོར་བའི་མཐའ་དང་མཉམ་ཙམ་དུ་རྒྱ་ཆེར་རིང་བའི་ཉིན་དང་མཚན་གྱུར་ལ་དེ་འདྲ་བསགས་པའི་ལོར་གྱུར། དུས་རིང་བའི་བསྐལ་པ་རྒྱ་མཚོའི་ཆུ་ཐིགས་གྲངས་སྙེད་ཀྱིས་བྱང་ཆུབ་མཆོག་གི་སེམས་གཅིག་སེམས་གཅིག་སྐྱེད་བྱེད་ན་དེ་འདྲའི་རྣམ་པས་ཚོགས་གཞན་རེ་རེ་ཞིག། སྒྲོ་སྐུར་སྤྱོད་འཇུག་སྙིང་རྗེའི་སྐྱོ་བ་མེད། བྱང་ཆུབ་སྟོང་པ་རྒྱུད་ལུས་མེད་པར་འགྲུབ་བྱེད་གསུངས་པ་ལྟ་བུ། གསུངས་པའི་གུ་ཕྱག་དང་སྙིང་སྟོབས་ཀྱིས་བགྱིས་བགྱིས། དེ་ལ་དཀའ་བའི་བདུད་བཞི་དང་ཡུལ་རེ་ཐོབ་པའི་བདུད་བཞི་བགྱིས་ན་ནི་སྙིང་སྟོབས་དེ་ཐག་ཆད་པར་མི་ནུས་ཤིང། རྗེས་ལུས་པའང་ཞུམ་པར་འགྱུར་ལ། དཀའ་བ་བདུད་བཞི་མེད་པར་ཚ་བས་གདུང་བའི། སློང་བྱེད་ཡི་དཔལ་ཚུལ་འབྱོར་པ་ལྟར་ཤིན་ཏུ་སྤྲོ་བ་དང་ཡུལ་བཙོང་ཤེས་ཀྱི་བདུད་བཞི་བགྱིད་དགོས་པ་ནི་ཡོན་ཏན་རིན་པོ་ཆེ་བསྡུས་པ་ལས། བྱང་ཆུབ་སེམས་དཔའ་མི་མཁས་སྐལ་པ་བྱེ་བ་གྲངས་བསྲེ་བརྒྱད་ཁྲི་རེ་བའི་འདུ་ཤེས་སྡུག་བསྔལ་བྱང་ཆུབ་ཏུ་བྱོས། ཡང་དག་ཆོས་དྲུག་སྤྱད་སྲིད་ཀུན་ཡུལ་རིགས་སྡུག་བསྔལ་འགྱུར་དེ་ནི་རྩོལ་སྒྲུབ་ཕ་རོལ་ཕྱེད་ཉམས་ལེ་ལོ་སྐྱེ། བྱང་ཆུབ་ཆོས་ཀྱི་སེམས་ཅན་དང་པོ་ནས་བཟུང་ནས་བྱང་ཆུབ་བླ་ན་མེད་པ་ཐོབ་པར་གྱུར་ཅིག་པ་ཉིད་ཚེ་གཅིག་ཙམ་དུ་ནི་ཡིད་ལ་སྲེད་སྐྱེས་ན། ཁེངས་པ་སྲིད་པའི་བརྩོན་འགྲུས་རྩོམ་པ་རེད་པར་བྱ། གལ་ཏེ་འགའ་ཞིག་དེ་སྐད་རེ་ར་རེ་བྱས་པས་རྗེས་ལ་བྱང་ཆུབ་ཕྱོགས་མཐོ་རྒྱུ་ཞིག་སྨྲ་བ་ལས་ཅི་སྟེ་སྐྱོ་བའི་བློ་བསྐྱེད་ཚད་ཀྱང་སེམས་བྱེད་ན་དེ་ཚེ་བྱང་ཆུབ་སེམས་དཔའ་ལེ་ལོར་གྱུར་པ་ཡིན་ཅི་སྟེ་དེ་ནི་དེ་ཙམ་ཚོད་ཟད་ཅི་དཀའ་ཞེས་སྐད་ཅིག་ཙམ་ལ་རི་རབ་ཐལ་བར་བརླག་སེམས་བསྐྱེད་བྱང་ཆུབ་སེམས་དཔའ་མཁས་པ་བརྩོན་འགྲུས་རྩོམ་པ་སྟེ་རིང་པོར་མི་ཐོགས་འདྲེན་པའི་བྱང་ཆུབ་མཆོག་ཐོབ་འགྱུར་ཞེས་གསུངས་པ་ལྟ་བུའི་འདུ་ཤེས་བསྐྱེད། དེ་ལ་དོན་དུ་སྡུག་བསྔལ་དང་དཀའ་སྤྱད་མང་པོ་ཞིག་བྱ་དགོས་སྙམ་པ་ན། ངེས་པར་སྒྱིད་ལུག་དང་ཞུམ་པར་འགྱུར་བས། དོན་དུ་ན་ནི་སྡུག་བསྔལ་དེ་ལྟ་བུ་མྱོང་ཐུབ་བ་མི་འདུག་དཀའ་སྤྱད་དེ་ལྟ་བུ་ཡུན་རིང་དྲགས་ཤག་དེ་བྱེད་ཐུབ་བ་མི་འདུག་གསུངས་སོ་ནམ་བྱས་པ་ཡིན་ན་ནི་ཞུམ་པའི་ལེ་ལོ་དང། དེ་ནི་སྒྱིད་ལུག་གི་ལེ་ལོ་ཅིག་ཆགས་རེད་ཟེར་དེ་ཡིན་ཙང་རྒྱལ་སྲས་ཀྱི་སྤྱོད་པ་ཙམ་ལ་སློབ་ཐུབ་ཡོད་མ་རེད། དོན་ལ་སྡུག་བསྔལ་མི་འབྱུང་བར་གོ་ནས་སྤྲོ་བ་དང་ཡིད་བདེ་ཆེན་པོ་སྐྱེ་བའི་ཚུལ་ཤེས་དགོས་ཏེ་སྤྱོད་འཇུག་ལས། བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་འཇུག་པ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར་ཞེས་དང། རིན་ཆེན་ཕྲེང་བ་ལས་ཀྱང་སྡུག་བསྔལ་བ་ལ་དུས་ཐུང་ཡང་བཟོད་དཀའ་ཡུན་རིང་སྨོས་ཅི་དགོས།

དེ་ཡིན་ཙང་བྱང་ཆུབ་སེམས་དཔའ་སེམས་བསྐྱེད་དེ་བྱང་ཆུབ་ཀྱི་སེམས་ལ་རྟ་ལ་ཞོན་ནས་ཕྱིན་པ་ཡིན་ཙང་བདེ་བ་ནས་བདེ་བ་ཤ་སྟག་གྲུབ་པ་ཡིན་ཙང་བསྐལ་པ་རྒྱ་མཚོ་ག་ཚོད་བར་དུ་བསྡད་དགོས་བྱུང་སོང་ན་ཡང་ནི་ཡུན་ཐུང་ཐུང་ཅིག་མ་གཏོགས་སྣང་བ་ཡོང་གི་མ་རེད། དེ་ལ་ལུས་ཀྱི་སྡུག་བསྔལ་མེད་ཡིད་ཀྱི་སྡུག་བསྔལ་ག་ལ་ཡོད་དེ་ནི་སྙིང་རྗེས་འཇིག་རྟེན་སྡུག་དེ་ཉིད་ཀྱིས་ནི་ཡུན་རིང་གནས་དེ་བས་སངས་རྒྱས་རིང་ཐོགས་ཅེས་བློ་དང་ལྡན་པས་སྒྱིད་མི་ལུག། ཉེས་ཟད་ཡོན་ཏན་དོན་དུ་ནི་དེ་ལ་རྟག་ཏུ་འབད་པར་བྱ་ཞེས་གསུངས་པ་ལྟར་རོ། དེ་ལྟ་བུའི་སྙིང་སྟོབས་ཆེན་པོ་ངེས་པར་བསྐྱེད་ནུས་ན་སྡུག་བསྔལ་མེད་པར་བདེ་བ་ལ་འཆར་བ་དང། དེས་རིགས་ཀྱི་ཡིད་འཕེལ་བ་ལས་ས་དང་པོ་ཐོབ་པ་ན་ཆོས་ཐམས་ཅད། ཆོས་ཐམས་ཅད་ལ་བདེ་བས་གནོན་པ་ཞེས་བྱ་བའི་ཏིང་ངེ་འཛིན་ཐོབ་སྟེ། གང་སྣང་ཐམས་ཅད་བདེ་བ་འབའ་ཞིག་ཏུ་འཆར་ཏེ་འཇུག་པ་ལས་ཇི་ལྟར་བྱིན་ཅིག་ཅེས་སྒྲ་ཐོས་བསམས་ལས། རྒྱལ་སྲས་བདེ་འབྱུང་དེ་ལྟར་ཐུབ་རྣམས་ལ་ཞི་བར་ཞུགས་པས་བདེ་བ་བྱེད་མིན་ན་ཐམས་ཅད་བཏང་བས་ལྟ་ཞིག་སྨོས་ཅི་དགོས་ཞེས་གསུངས་པ་ལྟར་རོ། རྒྱལ་སྲས་ས་དང་པོ་བ་ཡན་ལ་རང་གི། དབུ་སློང་བ་བྱུང་ཡང་དེ་ཡི་ཐུགས་ལ། བདེ་བ་འཆར་བ་དེ་ཙམ་ཉན་རང་ཉན་རང་ནི་ཞི་བའི་ཏིང་ངེ་འཛིན་ལ་ཞུགས་པ་ལ། བདེ་བ་དེ་ཙམ་མེད་པར་གསུངས་དེ་ལྟར་གོ་ཆ་གྱོན་ཞིང་སྙིང་སྟོབས་ཆེན་པོ་བསྐྱེད་ནས་བརྩོན་འགྲུས་རྩོམ་པ་ན་མན་ངག་གི་མཐུ་ལ། བརྟེན་ནས་ཐབས་མཁས་ཀྱི་ཡན་ལག་ནི་ཚང་དགོས་ཏེ། མན་ངག་གི་གནད་མེད་ཅིང་ཐབས་ཀྱི་ཆ་རྣམས་མ་ཚང་ན་བརྩོན་འགྲུས་བསྐྱེད་པ་ལ་འབད་ཀྱང། ས་ཆོད་མི་འོང་བ་ནི་དཔེར་ན། ཆུ་སྐྱེས་པ་ལ་རྒྱུད་འདུལ་བ། དེ་རང་གིས་ཕྱིས་སྨྱོ་ནས། འབད་ཁུལ་བྱས་ཀྱང་རྨོངས་པས་ཉོན་མོངས་ལ་ཟོན་བྱེད་པ་མ་ཤེས་པས་སྡོམ་པ་གསུམ་གྱི་བཅས་མཚམས་གང་ཡང་ངོ་མ་ཤེས་པར་ཉེས་ལྟུང་གིས་རྒྱུད་བཅོམ་ནས་འགྲོ་བ་བཞིན་ནོ། དེས་ན་རྒྱལ་པོ་རྣམས། གཡུལ་འགྱེད་པའི་ཚེ་ན་དཔུང་ཚོགས་ཡན་ལག་བཞི་དང་ལྡན་པར་བྱས་ཏེ། ཕར་དགྲ་བོ་ཐུབ་པ་དང་ཚུར་ལུས་སྲོག་ལ་མི་གནོད་པ་གཉིས་ཀ་ཡི་ཐོག་ལ་འབད་པ་ལྟར་ཟེར། ཨོ། བརྩོན་འགྲུས་རྩོམ་དུས་རྟོགས་སུ་བྱེད་ཀྱི་སྐུ་འོད་འབུལ། ང་རང་ཚོ་དམག་ལ་འགྲོ་དུས་སྐབས་ལ་ཚུར། ཕ་རོལ་གྱི་མཚོན་དེ་རང་ལ་མི་ཟུག་པ་དེ་ལ་དོགས་ཟོན་བྱེད་དགོས་པ་རེད། ཕར་ཕ་རོལ་འཇོམས་པ་དེ། བསམ་བློ་གཏོང་དགོས་ཀྱི་རེད་བ་གཉིས་བསམ་བློ་གཏོང་དགོས་ཀྱི་རེད་བ། དེ་ནང་བཞིན་བྱས་ན་བྱང་ཆུབ་སེམས་དཔའ་ནི་བརྩོན་འགྲུས་ཀྱི་ཕར་ཕྱིན་ལ་སློབ་པ་དེ་ཡིན་ཟེར་ན་ཡང། རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་དུས། ཕ་རོལ་ཉོན་མོངས་པ་ལ་སོགས་པའི་མཚོན་དེ་རང་ལ་མི་ཟུག་པ་དང། ཕ་རོལ་ཉོན་མོངས་པ་ལ་སོགས་འཇོམས་པ། འོ་དེ་འདྲ་བྱས་ནས་གཉིས་དགོས་རེད། རྒྱལ་སྲས་རྣམས་བརྩོན་འགྲུས་རྩོམ་པའི་ཚེ་ཡང། མོས་པའི་སྟོབས་དང། བརྟན་པའི་སྟོབས་དང་དགའ་བའི་སྟོབས་དང་དོར་བའི་སྟོབས་བཞི་བསྐྱེད་ནས། ལེ་ལོ་དང་ཁོང་ཁྲོ་ལ་སོགས་པ་ཉོན་མོངས་པ་དག་ཕར་ལ་འཇོམས་པ་དང། ཚུར་ཉོན་མོངས་དང་ཉེས་སྤྱོད་ཕྲ་མོ་ཞིག་ཀྱང་མི་གནོད་པའི་ཐབས་ཚུལ་གཉིས་དང་ལྡན་པའི་བརྩོན་འགྲུས་རྩོམ་པར་བྱེད་དེ། གཉིས་དང་ལྡན་པའི་སྒོ་ནས་བརྩོན་འགྲུས་རྩོམ་པར་བྱེད་དེ། བརྟན་པའི་སྟོབས་ཟེར་མཁན་དེ་ང་ཚོ་དེ་འདྲ་འདྲ་ཞིག་རེད། བརྩོན་འགྲུས་དེ་བརྩམས་ཚར་སེ་ན་ཨ་ནི་དུས་ནམ་ཡང་བས་འགྱུར་བ་མེད་པ་ཅིག་ཟེར།

འོ་དེ་འདྲ་བྱས་པས་དེ་ནི་དགའ་བའི་རྟོག་སེམས། མུན་པའི་རྟོག་སེམས་ཡིན་ཏེ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་མུན་པ་བྱས་པའི་དེར་བ། དོར་བའི་རྟོག་སེམས་ཡིན་ཏེ་དེ་གཟིགས་རེ། དཔེར་ན་ཀ་དགའ་ཤི་དགའ་ཤི་ལ་ནི་བརྩོན་འགྲུས་བཙོན་བཅག་ནས་བརྩོན་འགྲུས་བཙོན་བཅག་ནས་རང་གི་ལུས་སྲེག་ལ་སོགས་པ་ལ་གནོད་འགྲོ་བྱེད་པ། འོ་དེ་འདྲ་བྱས་པས་དེ་ཁོ་ལ་གནས་སྐབས་ཅིག་རེ་ལ་ཉེས་སུ་བརྗོད་པ་དེ་ལ་དོར་བའི་རྟོག་སེམས། དོར་བའི་སྟོབས་ཟེར་མཁན་དེ་ཡང་དེ་འདྲ་རྣམ་པ་ཅིག་ལ་ཟེར་རྒྱུ་ཡིན་པ་རེད། འོ་དེ་འདྲ་བྱེད་བྱས་ནས་ནི་སྟོབས་བཞི་པོ་དང་ལྡན་པའི་སྒོ་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་བྱས་ནས་བརྩོན་འགྲུས་རྩོམ་དགོས་ཀྱི་རེད་ཟེར། དེ་ཡི་ཚེ་སེམས་ལ་སྤྲོ་བ་ཆེན་པོ་སྐྱེས་ནས་སྒྱིད་ལུག་དང་ཞུམ་པ་འགོག་ཅིང་སྙིང་རྗེ་ཆེན་པོ་དང་སེམས་ཅན་གྱི་དོན་ལ་ནམ་ཡང་མི་སྐྱོ་བར་བྱས་ནས་བྱང་ཆུབ་སྒྲུབ་པའི་རྒྱུ་མཐའ་དག་སྒྲུབ་པ་ལ་བརྩོན་པ་ལྷུར་བླངས་ཏེ་བརྩོན་འགྲུས་ཀྱི་ཕར་ཕྱིན་མྱུར་དུ་རྫོགས་པར་བྱའོ། དེ་ལྟར་བྱེད་ནུས་པ་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་དུ་སེམས་ཅན་རེ་རེའི་ཕྱིར་ཡང་མནར་མེད་པའི་མེ་ནང་བསྐལ་པ་རྒྱ་མཚོར་གནས་དགོས་ཀྱང་སྙིང་རྗེས་མི་སྐྱོ་བྱང་ཆུབ་མཆོག་བརྩོན་པའི་བརྩོན་འགྲུས་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས། བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་ཚོ་དེའི་གེགས་རྐྱེན་སྦྱངས་དེ་ཚོ་དེའི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། དེ་ལ་ཡང་དངོས་སུ་རྒྱལ་སྲས་ཀྱི་སྙིང་སྟོབས། བློན་པོ་གཅིག་ནི་སྤྱི་ཚུལ་གཙོ་བོར་བཏོན་ནས་བརྩོན་འགྲུས་གཞན་གཉིས་ཚིག་ལ་གསལ་བར་མ་གསུངས་ཀྱང་དོན་གྱིས་ཚང་སྟེ། དགེ་བ་སྡུད་པ་ནི་བྱང་ཆུབ་མཆོག་གི་རྒྱུ་ཚོགས་ཚང་བར། བརྩོན་འགྲུས་རྩོམ་པ་དེ་ཡིན་ཞིང། སེམས་ཅན་དོན་བྱེད་ཚང་བ་ནི་ཤིན་ཏུ་གསལ་ལོ། གསུང་དེ་དག་ལ་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ཕྱི་བཤོལ་གྱི་ལེ་ལོ་ཟེར། ཕྱི་བཤོལ་གྱི་ལེ་ལོ་ཟེར་མཁན་དེ་སང་ཉིན་བྱེད་དགོས་གནངས་ཉིན་བྱེད་དགོས་བསམས་སོ་སོ་རང་གིས་ལེ་ལོ་བྱེད་པ་དེ་ཕྱི་བཤོལ་གྱི་ལེ་ལོ་ཟེར་མཁན་དེ་རེད། བྱ་བ་ངན་ཞེན་གྱི་ལེ་ལོ་ཟེར།

རྗེས་མ་བྱེད་དགོས་རྗེས་མ་བྱེད་དགོས་ཟེར་ནས་ཆོས་གང་དང་གང་ཡིན་ནའི་འདྲ་རེད་པ། རྗེས་མ་བྱེད་དགོས་ཟེར་དེ་རིང་མ་འགྱོད་སང་ཉིན་བྱེད་དགོས་སང་ཉིན་སླེབས་ཙ་དེ་ཡང་བྱེད་ཉི་མ་སྡོད་བྱ་ཡང་གནངས་ཉིན་ག་བྱེད་དགོས་བསམས་སོ་སོ་རང་གིས་ཕྱི་བཤོལ་བྱས་ཏེ། སྐད་ཕྲལ་སྐད་ཕྲལ་དེ་བསམས་མ་ཐག་ད་ག་ལམ་སང་ལས་དེ་ལ་འཇུག་ཐུབ་པ་ཡིན་ནའི་དེ་ཡག་ཤོས་དེ་རེད། དེ་ནས་བྱ་བ་ངན་ཞེན་གྱི་ལེ་ལོ་ཟེར་ཡིན་དུས་འཇིག་རྟེན་གྱི་བྱ་བ་ལ་མགོ་འཁོར་བྱས་ནས། མགོ་འཁོར་བྱས་ནས་ནི། ཤོ་སྦག་རྒྱག་པ་འདྲ་མི་དང། ཆང་དང་ཨ་རག་ལ་མགོ་འཁོར་བ་འདྲ་མི་དང། སྟོད་མ་ལ་དགུ་ཁོག་རྣམས་དང་བཙུན་མ་ལ་དགུ་ཁོག་རྣམས་དེ་འདྲ་བྱེད་ཅེས་ནས་ཆུ་ལས་བག་ཕྱེ་བྱེད་ཀྱི་དེ་བྱ་བ་ཉིད་ཤེས་ཀྱི་ལེ་ལོ་ཟེར། འོག་ཏུ་ཕྱིར་བཞོན་པའི་ལེ་ལོ་སེང་གེ་རང་ཡང་མི་ཐོག་སོ་སོ་རྣམས་ཀྱིས་དཔའ་ཞུམ་པ་དེ་ཡིན་པ་རེད། འོག་སྤྱོད་པར་བྱའོ་ཟེར་རྔམ་པ་གསུང་ཐོས་ལ་སོགས་ཚུལ་ནི་བླ་མ་ལ་དགོངས་བཞིན་པའི་སྒོ་ནས་དེ་ལྟར་གསུངས་ཏེ། མར་སེམས་ཅན་ཐམས་ཅད་ཀྱི་ཚུལ་དུ་ཉུང་དུ་ཡང་དག་པར་རྩོལ་བའི་སངས་རྒྱས་ཀྱི་གོ་འཕོ་ཐོབ་པར་བྱ། དེའི་ཡིད་ཆེད་དུ་རྒྱལ་བ་སེམས་བསྐྱེད་ཀྱི་ཡོན་གསང་ཐོས་རྣམ་པ་ཐམས་ཅད་པ་ལ་ཚུལ་བཞིན་དུ་སློབ་པར་བྱའོ། བསམ་གཏན་བསྒོམ་པ་ལ་གང་དུ་བསྒོམ་པའི་གནས་དང། ལུས་གནད་ཇི་ལྟར་འཆའ་བ་ལ་སོགས་པ་ནི་སྔར་སྔོན་འགྲོ་ཡི་སྐབས་སུ་བཤད་ཟིན་ཅིང་ཟེར། ཧོ། བསམ་གཏན་བསྒོམ་པ་ལ་སྔོན་འགྲོ་ཡི་སྐབས་སུ་ཡེ་ནས་ང་རང་ཚོ་གནས་ག་འདྲ་ཅིག་ལ་བསྒོམ་དགོས་པ། གང་ཟག་གི་ཡེ་ནས་བསྒོམ་པའི་གང་ཟག་དེ་ག་འདྲ་ཞིག་ཡིན་པ་དེ་ཚོ་གང་ག་ཡ་གི་སྔོན་འགྲོ་ཡི་སྐབས་སུ་བཤད་ཚར་སོང་བ། བསམ་གཏན་བསྒོམ་པའི་གནས་ཟེར་ཡས་དེ། སྒྲ་མེད་པ། བསིལ་བ་མེད་པ། ཞི་བའི་གི་རང་བཞིན་དུ་སྡོད་པ། ཐ་ན་ཆ་བཞག་གི་ཡིན་ན་ཆུ་སྒྲ་དང་བྱ་བྱིའུ་ཡི་སྒྲ་ཙམ་གྱི་གོ་ས་མེད་པ་ཅིག་དགོས་དེ་འདྲའི་ཅིག་ལ་འགྲོ་དགོས་ཀྱི་ཡོད་རེད། དེ་མ་གཏོགས་བསམ་གཏན་བསྒོམས་ནས་རྒྱུད་ལ་སྐྱེའི་ཆོས་ནི་མིན་པས། བསམ་གཏན་གྱི་དམིགས་པ་ལ་རྒྱལ་བས་རྣམ་གྲངས་མང་དུ་གསུངས་ཀྱང། མདོར་བསྡུ་ན་ཇི་ལྟ་བ་ལ་དམིགས་པ་དང་ཇི་སྙེད་པ་ལ་དམིགས་པ་གཉིས་སུ་འདུ་ལ། ཏིང་ངེ་འཛིན་གྱི་དམིགས་པ་ལ་མཐའ་གཅིག་ཏུ་མ་ངེས་ཤིང། ཡུལ་གང་ཡང་རུང་བ་ཞིག་ལ་དམིགས་པས་ཆོག་ལ། དེ་ཡང་ནང་དུ་ཡིད་ཀྱི་ཡུལ་དུ་སྣང་བའི་དམིགས་རྟེན་ཞིག་ལ་དམིགས་པ་ཡིན་གྱི། མིག་གི་ཡུལ་དུ་སྣང་བའི་རྡེའུ་དང། ཤིང་བུ་སོགས་མདུན་དུ་བཞག་པ་ལ་དམིགས་རྟེན་བྱེད་པ་མིན་ཏེ། ཏིང་ངེ་འཛིན་ནི་སེམས་བྱུང་དྲན་པའི་ངོ་བོ་ཡིན་པས་ནང་དུ་ཡིད་ཀྱི་ཡུལ་ལ་དམིགས་ནས་སྐྱེ་བ་ཡིན་གྱི་ཏིང་ངེ་འཛིན་གྱི་དམིགས་རྟེན་དབང་ཤེས་ཀྱི་ཡུལ་དུ་བྱ་བ་མིན་ནོ། དེས་ན་འདིར་བསྒོམ་པར་བྱ་བའི་ཏིང་ངེ་འཛིན་གྱི་དམིགས་ཡུལ་ནི་གནས་ལུགས་སྟོང་པ་ཉིད་ཡིན་ཞེས་ཟེར།

བློས་བྱས་ཉི་ཚེའི་སྟོང་པ་མཆོག་འཛིན་པའི་ལོག་པའི་ལྟ་ངན་དང་ཐག་རིང་པོ་ནས། ཆོས་ཀུན་གདོད་ནས་སྟོང་པ་སྟོང་པ་ཞེས་ཟེར་འདུག་པ། ཆོས་ཐམས་ཅད་ནི་གདོད་ནས་སྟོང་པ། གདོད་ནས་རང་བཞིན་གྱིས་དག་པ་འོ་དེ་ལྟ་བུ་སྟོང་པ་དེ་དམིགས་དགོས་རེད། དམིགས་ཡུལ་གནས་ལུགས་དེ་ལ་དམིགས་ནས་ཏིང་ངེ་འཛིན་བསྒོམ་པ་ནི་ཁྱད་པར་གཉིས་ལྡན་ཞིག་དགོས་ཏེ། རྩེ་གཅིག་ཏུ་གནས་པའི་མི་རྟོག་པ་དང། ཤིན་ཏུ་གསལ་བའི་ངར་དང་ལྡན་པའོ། སེམས་རྩེ་གཅིག་ཏུ་བསྡད་པ་དེ་ཡང་མགོ་བོར་སླར་ཤིན་ཏུ་བསིལ་བའི་ངང་དང་ལྡན་པ་དེ་སྒོ་རེད། དེ་གཉིས་སྦྱོང་བ་ལ་བྱི་བ་དང་དགུ་པ་གཉིས་ཀྱི་བར་དུ་བསྐྱོད་དེ། རྩི་བྱིས་པས་མི་ཐོགས་པ་ལ་དགུ་པའི་བར་དུ་བསྐྱོད་ཅིང། ད་སྲིན་རྩི་བྱིས་སུ་གནས་པ་ལ་དགུ་པའི་བར་དུ་བསྐྱོད་ཀྱི་རེད། ཤིན་ཏུ་བསིལ་བའི་ངང་དང་ལྡན་པ་ལ་བྱི་བའི་བར་དུ་བསྐྱོད་དོ། དེ་ལ་བྱི་བ་ནི་གནས་ལོང་གི་དོན་ལ་སྲིན་རྩི་བྱིས་སུ་བསིལ་བའི་ངང་དང་ལྡན་པ་བསྐྱོད་པའི་ཚེ་གནས་འཆའ་ཡོད་ཀྱང། གསལ་ཆའི་ངར་ཅུང་ཟད་ཞན་དུ་སོང་བ་ན། བྱིང་བ་ཕྲ་མོ་སྲིད་པ་དང། དྭངས་ཆ་ཅུང་ཟད་ཡོད་ཀྱང་གསལ་བའི་ངར་ཤུགས་དེ་མེད་ན་བྱིང་བ་རགས་པ་དང། དྭངས་པ་ཙམ་ཡང་མེད་ན་བྱིང་བ་ཤིན་ཏུ་ཆེ་བའི་བར་དུ་གྱུར་པ་ཡིན་གསུང་ངོ། རྒོད་པ་ནི་ཀུན་ལས་བཏུས་ལས་རྒོད་པ་གང་ཞེ་ན་སྡུག་པའི་མཚན་མའི་རྗེས་སུ་འཇུག་པའི་འདོད་ཆགས་ཀྱི་ཆར་གཏོགས་པའི་སེམས་རྣམ་པར་མ་ཞི་བ་སྟེ། ཞི་གནས་ཀྱི་བར་དུ་གཅོད་པའི།